ཚེ་འདི་ལ་འབེབས་ཅིག། ར་ལུག་བསད་རྒྱུ་མ་བྱུང། འབུ་བསད་རྒྱུ་མ་བྱུང། མི་ལ་ངན་པ་བྱེད་རྒྱུ་མ་བྱུང། ག་གེ་མ་བྱུང་ན་ཡང་ཅིག་ན་ཡ་ཚ་ཡ་ཅིག་སླེབས་ཡོང་གི་འདུག་བ། དེ་ལས་ཅིག་བྱེད་དགོས་རེད། རེད་པ་ད། དཔེར་ན་ཞིང་ཁ་ཅིག་མེ་ཏོག་ཅིག་བཏབ་འབྲས་བུ་ཅིག་དགོས་ཀྱི་འདུག་ན་ལས་ཅིག་བྱེད་དགོས་ཀྱི་འདུག་བ། ཕ་དེ་ནས་ས་བོན་ཅིག་བཏབ་དཀའ་ལས་ཅིག་བརྒྱབ་ན་མ་གཏོགས་འབྲས་བུ་མི་ཡོང་གི་འདུག་བ། ཚེ་འདི་གི་ཡིན་ན། བྱས་ཙང་ད་ད་ལྟ་དེ་ཚོའི་ལས་ག་དུས་བྱས་པ་རེད་སྐྱེ་བ་སྔ་མ་ལ་བྱས་པ་ཐག་ཆོད་པ་རེད། རྗེས་དཔག་ཚད་མས་དཔག་ན་སྐྱེ་བ་སྔ་མ་ལ། སྐྱེ་བ་སྔ་མ་ལ་བྱས་པ་ཡིན་དུས་སྐྱེ་བ་སྔ་མ་ནི་ལས་དེ་ཚོ་བསགས། ད་ལྟ་སྐྱེ་བ་དེ་བླངས་པ་རེད་པ་ད། མི་ལུས་ཐོབ་པ་རེད་པ་ད། ལས་ཡག་པོ་བསགས་སྡུག་པོ་བསགས། མི་ལུས་ཐོབ་པ་རེད། ད་འདི་ནི། སྐྱེ་བ་ཕྱི་མ་འགྲོ་གི་ཡོག་རེད། གཅིག་པ་རེད་པ་ད། སྐྱེ་བ་ཕྱི་མ། སྐྱེ་བ་ཕྱི་མ་འགྲོ་ས་དེ། ཡང་ན་བདེ་འགྲོ་རེད་ཡང་ན་ངན་སོང་ལ་སྐྱེ་གི་རེད།

ལས་གང་བྱས་པའི་འགྲོངས་ཁ་ལ་ག་ལ་དེ་ནི་བི་གའི། གྲང་ནི་བི་གའི་གྲང་བའི་སྣང་བ་འདྲ་བ་ཅིག་ཤར། གྲང་བའི་སྣང་བ་ཅིག་ཤར་ནི་བི་གའི་ད་དངོས་གནས་པའི་ཚ་བོ་ཅིག་དགོས་ཀྱི་འདུག་བསམ་ནུས་ཀྱི་རེད་པ་ད་ཅིག་གཅིག་ཚ་བོ་ང་འཁྱག་གི་འདུག་པའི་ཚ་བོ། ཆུ་ཚ་བོ་ཡིན་ནའི་ཁྱེར་ཤོག་ཟེར་འདྲ་བོ་ད་མེ་བཏང་ཤོག་ཟེར་དུག་ལོག་གཡོགས་ཤོག་ཟེར་འདྲ་བོ་ག་ཟས་བྱས་པ་ཡིན་ནའི་ད་འདོད་དགོས་ཆགས་སྣང་རེ་བྱས་ནས་ད་དེ་ནི་བི་གའི་ཨ་ནི་སྲོག་དེ་སྲོག་དབང་འགག་ཡོང་དུས་འགག་འགྲོ་དུས་ཀྱི་དེ་རིགས་སྒང་ལ་ཨ་ནི་སྲེད་ལེན་གྱིས་གསོས་ཏེ་ད་འགྲོ་གི་རེད། ག་བ་ལྟ་གི་ཡོད་རེད།

དེ་རེད། ཚ་དམྱལ་ལ་སླེབས་པ་ཡིན་ནི་ཚ་དམྱལ་གྱི་དུས་ནི་ས་གཞི་དེ་ཚོ་གང་ག་ལ་ལྕགས་སྲེག་ས་གཞི་སུ་ཡིས་བྱས་གསལ་སྒྲོག་རེད། ལྕགས་སྲེག་ཤར་པའི་མེ་འབར་བསྡད་པའི་དུས་ནི་ས་གཞི་དེ་རེད་པ་ད། སོ་སོས་མི་གཞན་དག་ཅིག་གིས་བསམ་སྣང་བྱས་ནས་བཟོས་བྱས་གལ་མ་རེད་སོ་སོ་ལས་སྣང་གི་ལས་ཀྱིས་གྲུབ་སྡོད་ཡ་ཅིག་རེད། སོ་སོ་གི་སྤྱི་མཐུན་གྱི་ལས་ཀྱིས་གྲུབ་སྡོད་ཡ་ཅིག་རེད། ས་གཞི་དེ་གང་ག་ཨ་ནི་སྟེང་འོག་གང་ག་པའི་མེ་འབར་བསྡད་པ་འོ་དེ་དེ་ཅིག་ལ། ཨ་ཅེ་ནི་ཨ་ནི་ཚ་དམྱལ་དང་པོ་ཡང་སོས་ལ་སྐྱེས་པ་ཡིན་ན། ད་ཡང་སོས་ཀྱི་སྡུག་བསྔལ་དེ་རེད། ཉི་མ་རེ་རེ་ལ་ཤི་ཐེངས་བརྒྱ་གསོན་ཐེངས་བརྒྱ། ཨོ་ད་དེ་རེ་བྱས་ནས་འབད་ཀི། ཨ་ནི། ཚེ་ཚད་དེ་ནི་འབད་ལོ་མང་པོའི། ལོ་ཁོ་རང་གི་ལོ་ལྔ་བརྒྱ། ཟེར་དུས་གང་ད་ཞེ་པོ་ཅིག་རེད་དོ་བ། ཡང་སོས་རེད། ཡང་སོས་ཟེར་དགོས་ཡ་དེ། ཨ་ནི། བི་གེ། གཅིག་གིས་བི་གེ། བི་གེ། སུ་མཐོང་ན་འབད་གཅིག་གིས་གཅིག་གིས་ལམ་སང་ཁོང་ཁྲོ་ཟ་ནི་འབད། ཨ་ནི་གཞུ་རེས་བཏང་ནི་བི་གེ། ཨ་ནི། གཟུགས་པོ་དེ་འབད་བཏུབ་ནི་བི་གེ། ཨོ་ད།

འོ་དེ་ནང་ལ་ཚུད་ནས་ད་ཁང་པ་དང་པོ་དེ་ལས་ཐར་ན་རྗེས་མ་དེ་ལས་ཐར་གྱི་མ་རེད་བསམ་བསམ་ཞིག་དང་པོ་དེ་ལས་ཐར་ཡ་ཁག་རེད་དེ་རེད་དེ་ཡིན་ནའི་སེམས་ཀྱི་སྟེང་ནས་དང་པོ་ནས་ཐར་ནའི་ཕྱི་མ་དེ་ཐར་གྱི་མ་རེད་བསམ་ནས་འོ་དེ་འགྲིག་གི་དེ་ནས་སྡུག་བསྔལ་ཆེ་ཡ་ཡོད་པ་རེད་འོ་ད་དེ་དེ་རེད་རེད་ངུ་འབོད་ངུ་འབོད་ཆེན་པོ་འོ་དེ་ནས་ཚ་བ་ཟེར་མཁན་དེ་ནས་ཚ་བའི་སྡུག་བསྔལ་པི་ཀའི་ད་གང་བྱེད་དམྱལ་བའི་ཁྲོ་ཆུའི་ནང་ལོགས་པའི་སོ་སོ་བཙོ་ཡ་འདྲ་པོ་དང་འོ་ད་དེ་འདྲ་རེད་ད་གང་བྱེད་པི་ཀའི། ཨཱ་ནི་མདུང་རྩེ་གཅིག་པ་དེ་གི་བེའི་འོག་ནས་ཡང་ཕུག་ནི་བི་གའི་ཨཱ་ནི་ཁ་དང་སྣ་དང་དེ་ཚོ་ནི་མེ་སྨད་འབར་ཡོང་བ་འདྲ་པོ། འོ་ད་དེ་ནི་རབ་ཏུ་ཚ་བ་ཟེར་ཡ་དེ་དེ་ནི་སོ་སོའི་མེ་དང་གཟུགས་པོ་ནི་བི་གའི་དབྱེར་མེད་དུ་བྱས་ནི་བེའི་རོ་དག་ཅིག་དམྱལ་བ་པ་ཅིག་འདུག་བསམ་ས་ཅིག་མ་གཏོགས་ཧ་མ་གོ་བ་བེའི་མེ་འབར་བདེ་བའོ་དེ་དེ་གཅིག་གི་ད་དམྱལ་བའི་མེ་དེ་ནི་བེའི་ཛམྦུའི་གླིང་གི་མེའི་བདུན་འགྱུར་ལས་ལྷག་པ་དེ་དེ་གཅིག་རེད།

དག་ལ་དེ་ནི་མེ་མ་མུར་གྱི་འོབས་ཅེས་དེ་ནི་སླེབ་ཡོང་བ་རེད། མེ་དང་དྲ་སི་དྲི་སི་ཀི་དེ་ནི་སོལ་ལ་དང་མེ་དང་དྲ་སི་དྲི་སི་ཀི་འོབས་ཅེས་སླེབ། ད་དེ་ནི་བ། དང་པོ་ནི་དེ་ཅི་བ་ཡོག་ཡིན་པ་ར། ར་བ་ད་སོང་འདུག་བ། ད་གང་བྱས་དེར་སླེབ་ནི་ཡང་ནི་ལོ་འབུམ་ཕྲག་འབུམ་ཕྲག་བར་དུ་ཡང་དེར་སླེབ་ནི། རྐང་པའི་པུས་མོ་མན་ཆད་མར་དེ་ནི་དེ་ན་ནུབ་ནི། ཨ་དེ་རེད་སྡུག་བསྔལ་མྱང་ཡ། ད་དེ་ནི་ལོ་འབུམ་ཕྲག་བརྒལ་ནི་ཡང་དེ་ནི་བ་ཕྱིན་པའི་སྒང་ན་དེ་ནི་རོ་མྱགས་ཀྱི་འདམ། རོ་མྱགས་ཀྱི་འདམ་ནང་ལ་མར་ཟུག། ཨ་ནི་སོ་སོ་སྐེ་མན་ཆད་ནུབ། འབུ་མཆུ་རྣོན་པོ་དེ་ཚོ་གི་ཕར་ཕུག་ཚུར་ཕུག་བའི་ལྕགས་ཁྲོ་མ་རྣམས་དག་གི་བའི་ཨི་ཁུང་སབ་སུབ་རུ་བཟོས་ནས་ལོ་མང་པོའི་བར་དུ་དེ་སྡུག་བསྔལ་མྱངས། ད་དེ་ནི་སྟོད་སུ་ཕར་ཐར་ན་ཨ་ནི་སྤུ་གྲི་གཏམས་པའི་ཐང་དེ་རེད། སྤུ་གྲི་གིས་གང་དེ་བ་གི་དེ་ནི་ཐང་དེ་ལ་ཕར་བྲོས་པའི་སྒང་ན་དེ་ནི་རྐང་པ་དེ་ཚོ་བཤག་གཏུབ་བྱས་འོ་འདུག་སེ་བྱས། ད་དེ་ལ་དེ་ནི་ཤལ་མ་ལི་ཡི་སྡོང་པོ་ཟེར་ཡ་ཡོད་རེད། དེ་ནི་རལ་གྲི་ལོ་མའི་ནགས་ཚལ་ཡོད་རེད། དེ་ཚོ་བྱས། འོ་དེ་རེད་དེ་ནི། ད་དེ་ནི་ཕར་ཕྱིན་ནི་དེ་ནི་ཆུ་ཀླུང་བི་གའི་འགྱུར་བྱེད་བི་གའི་ཆུ་རབ་མེད་ཟེར་དེ་རེད་ད་ཆུ་ཀླུང། འོ་དེ་ལས་དེ་ལས་གང་དེ་ནི་བི་གའི་ཆུ་ནང་ལ་བཙོས་ནས་སོ་སོ་བི་སྲན་མ་བཙོས་པ་ནང་ལྟར་གཟུགས་པོ་དེ་ཚོ་འོ་འདུག་སེ་བྱས་ནས་ད་གང་བྱས་ལས་མ་ཟད་པའི་བར་དུ་སྡུག་བསྔལ་དེ་མྱངས། ཚ་དམྱལ་རེད། སྐར་ཚ་དེ་ཉེ་འཁོར་རེད། ཉེ་འཁོར་དེ་རེད། ད་དེ་ནས་ཡང་གྲང་དམྱལ་ལ་སྐྱེ་བ་ཡིན་ན་འཆི་ཁ་ལ་ཁ་ལ་དེ་ནས་གྲང་དམྱལ་ལ་སྐྱེ་བའི་འཕེན་བྱེད་ཀྱི་ལས་ལས་ཡོད་རེད་བ་དེ་ལ་སྲེད་ལེན་གྱིས་གསོས་བཏབ་དགོས་རེད། གསོས་སྲེད་ལེན་གྱིས་གསོས་བཏབ་དགོས་རེད། འོང་དེ་ནས། དེ་ལ་སྲེད་ལེན་གྱིས་གསོས་བཏབ། གྲང་མོ་རེ་ཞིག་བྱུང་ན་ཨང་བསམ་ཡས་ཏི་ཏི་གི་སྣང་བ་ཅིག་འཁོར། འོང་དེ་རེད། ཨ་ནི་གྲང་དམྱལ་ལེན་དེ་ནས། ཚ་དམྱལ་དེ་རྡོ་རྗེ་གདན་གྱི་བི་གའི་འོག་ལ་ཡོད་བ་རྡོ་རྗེ་གདན་གྱི་འོག་གི་ཁ་ཐུག་ལ་མ།

གྲང་ཐག་ཆོད་ནས། ད་ལོ་འབབ་པའི་ཁོ་རང་དེ་རེད་པ་ད། འཁྱགས་པ་རེད་པ་ད། ཨ་ནི་གངས་རི་རེད། གངས་ཀྱི་བུ་ཡུག་འཚུབ་དེ་ཡང་རེད་ནག་ཁུང་ནག་ཆང་རེད། དྲོན་པོ་བཟོ་ཡག་གི་རྒྱུ་རྐྱེན་པའི་ཉི་མ་ད། འོ་ད་མེ་ད་ཟེར་ཡག་འདྲ་པོ་ད་དུག་ལོག་ཟེར་ཡག་འདྲ་པོ་ག་གལ་ཡོད་མ་རེད། ནག་ཁུང་ནག་ཆང་ནག་ཁུང་ནག་ཆང།

ཆོས་དེ་བོད་ཀྱི་ཆོས་སྤུས་དག་པོ་ཅིག་ཡོད་རེད་བ་དང་ཆོས་སྤུས་དག་པོ་དེ་སྤུས་དག་པོ་རང་བྱས་ནས་ཉམས་སུ་བླངས་པའི་སྒང་ལ་སྤུས་དག་པོ་ཉམས་སུ་བླངས་དགོས་ཡོད་རེད་བྱེད་སོང་བ་དེ་མ་གཏོགས་ཚེ་འདི་དང་ཅིག་འཇིག་རྟེན་དང་ཅིག་འདྲ་སེ་འདྲེ་སེ་བྱས་ནས་ཆོས་ཉམས་སུ་བླངས་ན་ཨ་ནི་ཆོས་ག་ཚད་ཡག་མ་ཡག་ཡོད་མ་རེད་ཨ་ནི་ཉམས་སུ་བླངས་དུས་འདྲ་སེ་འདྲེ་སེ་ཆགས་ཡིན་ཙང་ཆོས་ཀྱི་ཕན་ཐོག་ཡོང་ཡག་གྲུབ་འབྲས་དེ་ནི་ཐོན་གི་མ་རེད་རེད་བ་དང་ངན་སོང་ལས་ཡར་ཐར་ཡག་ཅིག་དགོས་ཡོད་རེད་བ་ཕན་ཐོག་ཐ་མ་ཐ་མ་རེད་དེ། རབ་བྱུང་ན་བུ་གའི་ཆོས་བྱས་ནས་སངས་རྒྱས་དགོས་རོགས་དང། དེ་ལྟར་མ་བྱུང་ན་ཡང་འཁོར་བ་ལས་ཐར་དགོས་རོགས་དང། དེ་ལྟར་མ་བྱུང་ན་ངན་སོང་ལས་ཐར་དགོས་རོགས་དང། འཇིག་རྟེན་དང་འདྲ་སེ་འདྲེ་སེ་བྱས་བསྡད་པའི་ཆོས་དེ་གིས་ངན་སོང་ལས་ཐར་གི་མ་རེད། རོགས་དང། བྱས་ཙང། བུ་གའི་སྤུས་དག་པོ་ཅིག་བྱེད་དགོས་རེད། དགེ་སྡིག་སྤང་བླང་ཡག་པོ་ཅིག་བྱེད་དགོས་རེད་གསུངས་བ་འདི་རེད། ད་དེ་བཤད་པ། བཤད་པ་གཉིས་པ་རེད་བ། ད་བཤད་པ་གསུམ་པ་དེ་དེ་ནས་ས་བཅད་ཁོ་རང་གི་ཐོག་ལ་ཞུས་ན། ཚེ་འདིར་རིང་དུ་མི་གནས་པ་འཆི་བ་རྗེས་སུ་དྲན་པ། འཆི་བ་དགུ་ཕྲུགས་དེ་བསམ་བློ་བཏང། འཆི་བའི་རྣམ་པ་དེ་ཚོ་སྒོམ། སྒོམ་ཚར་སོང་ན་འཇིག་རྟེན་ཕྱི་མར་ཇི་ལྟར་འགྱུར་འགྲོ་བ་གཉིས་ཀྱི་བདེ་སྡུག་དེ་ཡག་པོ་བསམ་བློ་བཏང། རེད་བ་ད། དེ་ནས་འདི་སྐབས་སུ་བབས་པ་དེ་ངན་འགྲོའི་སྡུག་བསྔལ་བསམ་ཡ་དེ་རེད། ངན་འགྲོའི་སྡུག་བསྔལ། ཡི་དམ་གྱི་བི་ཀའི་བདག་བསྐྱེད་སྒོམ་ཡ་དེ་ཞེ་དྲག་རྩ་ཆེན་པོ་དེ་རེད་བ་ད། སོ་སོའི་བདག་བསྐྱེད་སྒོམ་ཡ་དེ་ཡིན་ན་ཡང་ཨ་ལེ་རེ་ཤིག་སྔོན་ལ་ག་རེ་སྒོམ་དགོས་རེད། སྡུག་བསྔལ་དེ་སྒོམ་ཡ་དེ་གལ་ཆེན་པོ་རེད། ངན་སོང་གི་སྡུག་བསྔལ་སྒོམ་ཡ་དེ་གལ་ཆེན་པོ་ཞེ་དྲག་ཡོད་རེད་གསུངས་རེད། དེ་སྒོམ་པའི་སྐབས་ལ་སོ་སོའི་རྒྱུད་དང་འབྲེལ་ནས་སོ་སོ་རང་དེར་སྐྱེ་བའི་རྣམ་པ་དེར་སྐྱེས་ཡོད་པའི་མོས་པ་བྱས་ནས་ཨ་ནི་སྡུག་བསྔལ་སྒོམ་ན་ཨ་ནི་བི་གའི་ཡིད་འབྱུང་སྐྱེ་ཡ་གལ་ཆེན་པོ་ཡོད་རེད། དེ་ཡིན་དུས་ད་ངན་སོང་ངན་འགྲོ་དེ་ལ་དེ་ནས་དམྱལ་བ་རེད། དམྱལ་བ་ཡི་དྭགས་རེད་དུད་འགྲོ་རེད། མི་དགེ་བ་བི་ག་ཆེན་པོ་ཅིག་བྱས་པ་ཡིན་ན་དེ་བཅུ་ནང་ནས་བི་ག་ཆེན་པོ་ཅིག་བྱས་པ་ཡིན་ན།

ཁྱིམ་བཅས་ནས། སང་ཉིན། བོད་ཚེས་བཅུ་ཉིན་འདུས་ཚོགས་སུ། བསྙེན་བཀུར་གསོལ་ཇ་མང་ཇ། བཞེས་འབྲས་འབྲས་སིལ། སྐུ་འགྱེད་བཅས་འབུལ་ལམ་ཞུས་ཆོག་པར་ཞུ། གོང་དུ་གང་བརྗོད་པ་དེ་ནས་ཕྱག་ལེན་བསྟོད་པ་བཅས་བྱས་ནས་བཀའ་དྲིན་སྐྱོང་བར་ཞུ། ཨོ་ལགས་སོ་དེ་ཡང་ཇི་སྐད་དུ་རྨད་བྱུང་རྣམ་ཐར་གཙང་མའི་ཁྲིམས་དང་ལྡན། རླབས་ཆེན་རྒྱལ་སྲས་སྤྱོད་པའི་སྙིང་སྟོབས་ཆེ་བདེ་སྟོང་མཆོག་གི་རིམ་གཉིས་རྣལ་འབྱོར་སྤྱོད་བློ་བཟང་རྒྱལ་བའི་བསྟན་དང་མཇལ་བར་ཤོག་གསུངས་པ་ན་བདག་གིས་ད་རྒྱལ་བ་ལྔ་པའི་གསུང་རེད་བ་ད་འོ་ད་དེ་ནི། རྨད་བྱུང་རྣམ་ཐར་གཙང་མའི་ཁྲིམས་དང་ལྡན་ཟེར་ད་རྨད་དུ་བྱུང་བའི་འོ་ད་རྣམ་ཐར་གཙང་མ། ཨོ། ད་ལྟའི་ག་རེ་ཟེར་ན་བི་གའི་ཁྲིམས། བི་གའི་འགྲོ་བ་ད། ཚུལ་ཁྲིམས་གཙང་མ། ཚུལ་ཁྲིམས་གཙང་མས་གཞི་བཟུང་ཟེར་བ་ཞིག་རེད་ད། དེ་ཡིན་དུས་རྨད་བྱུང་རྣམ་ཐར་གཙང་མའི་ཁྲིམས་དང་ལྡན་པ། ཨོ་ད་དེ་ནི་རླབས་ཆེན། རླབས་ཆེ་བར་བྱ་དཀའ་བའི་ཨོ་ད་རླབས་ཆེན་པོའི་རྒྱལ་སྲས་ཀྱི་སྤྱོད་པ། ཨོ་ད་གང་བྱས་པས་རང་ཡལ་བར་དོར་གཞན་གཅེས་པར་བཟུང་ཡ་དེ་ད་རླབས་ཆེན་པོའི་སྤྱོད་པ། རྒྱལ་སྲས་བྱང་ཆུབ་སེམས་དཔའི་སྤྱོད་པ་ཅན་རོལ་པ། ཨོ་ད་དེ་ཡིན་དུས་རླབས་ཆེན་རྒྱལ་སྲས་སྤྱོད་པའི་སྙིང་སྟོབས་ཆེ། ཨོ་ད་བདེ་སྟོང་མཆོག་གི་རིམ་གཉིས་རྣལ་འབྱོར་སྤྱོད། ཨོ་ད་དེ་ནི་ཐབས་བདེ་བ་ཆེན་པོའི་ཡེ་ཤེས་དང་ཤེས་རབ་སྟོང་པ་ཉིད་དབྱེར་མ་ཕྱེད་པས་རོལ་པ། ཨོ་ད་དེས་རྩིས་ཟིན་པའི་ཐོག་ནས་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཀྱིས་རྩིས་ཟིན་པའི་ཐོག་ནས་ཨོ་ད་བསྐྱེད་རིམ་དང་རྫོགས་རིམ་ལ་བསླབས་ནས། ཨོ་ད་དེ་འདྲ་ཅིག་གི་དེ་ནི་བསྟན་པ། ད་གཞན་ལས་ཁྱད་པར་དུ་འཕགས་བསྡད་པ། ཨོ་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པ་འདི་དང་མཇལ་བར་ཤོག་ཨོ་ཟེར། ཨོ་ད་དེ་ནི་རྒྱལ་བ་སྐུ་འཕྲེང་ལྔ་པ་ཆེན་པོའི་གསུང་ཡིན་པ་རེད། ཨོ་དེ་ནི་ཚུལ་ཁྲིམས་གཙང་ཞིང་མང་དུ་ཐོས་པ་དང་བྱང་སེམས་འབྱོངས་དང་ལྟ་སྤྱོད་བློ་བཟང་རྒྱལ་བ་གཉིས་པའི་བསྟན་པ་ལ་བསྲེ་སླད་མེད་པའི་རྣམ་ཐར་འཁྱོངས་པར་ཤོག་ཟེར་ད་དུས་རྒྱུན་ང་ཚོ་དགའ་ལྡན་ལྷ་བརྒྱའི་གཞུག་ཏུ་རྟག་པར་འདོན་ཡ་དེ་རེད་པ་ད་དེས་ག་རེ་གསུང་གི་ཡོད་རེད་དོན་དག་དེ་ཨོ་ད་རྗེ་རིན་པོ་ཆེ་གི་བསྟན་པ་འདི་བི་གའི་བསྟན་པ་གཞན་ལས་པའི་ཁྱད་པར་དུ་འཕགས་པ་ཅིག་རེད་ཕྱི་བི་གའི་འདུལ་བའི་ཀུན་སྤྱོད་རྣམ་པར་དག་པ། འདུལ་བའི་ཀུན་སྤྱོད་དེ་བྱེད་ཡོང་དུས་སུ་ཡིན་ནའང་མཐོང་ན་མི་མཐུན་པ་མེད་པ། དེ་ནི་དང་བ་འདྲེན་པ་འདྲ་པོ་ཅིག་ཡོང་གི་ཡོད་རེད། ཕེབས་སྟངས་བཞུགས་སྟངས་ན་བཟའ་མཆོད་སྟངས་རབ་ཏུ་བྱུང་བ་ཚོ་ཅིག་གཞན་གཞན་གྱིས་མཇལ་བ་ཙམ་གྱིས་རྒྱུད་ལ་རྟོགས་པ་ཡོད་དམ་མེད་དེ་དོན་དག་མཇལ་བ་ཙམ་གྱིས་དད་པ་འགྲོ་ཡ་འདྲ་པོ་ཅིག་དེ་འདྲ་ཅིག་ཡོང་གི་ཡོད་རེད། སྒྲུབ་པ་དང། ཨ་ནི། ཕྱི་རུ་ཉན་ཐོས་སྤྱོད་པས་ཞི་ཞིང་དུལ། ནང་དུ་རིམ་གཉིས་རྣལ་འབྱོར་གདིང་དང་ལྡན། དེ་ཚོ་གང་ག་ཕྱོགས་གཅིག་པ་རེད། ཕྱི་ཞི་ཞིང་དུལ་བ། ནང་ལོགས་དེ། སྒྲུབ་པ་དང་ཨ་ནི་རིམ་པ་གཉིས། ད་བྱང་ཆུབ་སེམས་དཔའི་བི་གའི་སྡོམ་པ། བྱང་ཆུབ་སེམས་དཔའི་དེ་ནི། ཀུན་སྤྱོད། རང་རང་ཡལ་བར་དོར་བས་གཞན་རྗེས་སུ་གཞན་གཅེས་པར་བཟུང་ཡ་གི། སྒྲུབ་པ་དང། བྱ་དཀའ་བའི་དེ་ནི་ཕ་རོལ་ཏུ་ཕྱིན་པ་དྲུག་བསྡུ་བའི་དངོས་པོ་བཞི་ལ་སོགས་པ་ལ་བི་གའི་བསླབས་ནས། དེ་མ་ཟད་པའི་དེ་ནས་གསང་སྔགས་རྡོ་རྗེ་ཐེག་པའི་ཨོ་ད་རིམ་གཉིས་ཀྱི་རྣལ་འབྱོར་པའི་གདིང་དང་ལྡན་པ་ཨོ་ད་དེ་འདྲ་དེ། འོ་ན་བློ་བཟང་རྒྱལ་བའི་བསྟན་དང་མཇལ་བར་ཤོག་ཟེར་བ་དང་སྨོན་ལམ་བྱས་ནས། རྒྱལ་བ་ལྔ་པ་ཆེན་པོ་ཡེ་ནས་པའི་ཞེ་དྲག་གི་བསྡུས་པའི་མཁས་པ་ཆེན་པོ་རེད། མཁས་པ་ཆེན་པོ་ཡོངས་སུ་གྲགས་བསྡད་པ་ཅིག་རེད། རེད་དེ་དེ་ནས་དང་པོ་དང་པོ་བི་ཀའི་སྐུ་ཚེ་སྟོད་ལ་བི་ཀའི་སློབ་སྦྱོང་གནང། དུས་སུ་བྱས་ནས་དེ་གང་ཟག་ཅིག་ལ་བི་ཀའི། བི་ཀའི་དགའ་ལྡན་ཕོ་བྲང་བྱས་ནས་པའི་དུས་ཀྱི་དེ་ནས། འོ་ད་ག་འཇལ་པའི་གར་སོ་བོར་ད་དབུ་འཛིན་འདྲ་པོ་གནང་དགོས་ཡ་བྱས། ཨ་ནི་གཙོ་བོ་གཙོ་བོ་བི་གའི། ཁོ་རང་རང་གི་ཐུགས་འདོད་དང་བི་གའི་དངོས་གནས་ཀྱི་བའི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པ་བྱས། ཨ་ནི་ཆོས་པ་གཙང་མ་འདྲ་པོ་བོ་གནང་འདོད་ཡོད་རེད་དེ། ཨ་ནི་བི་གའི། འདི་ནི། དགའ་ལྡན་ཕོ་བྲང་པའི་འོ་ད་འདི་ནི།

ཨ་ནི་བོ་དེ་ཡིག་བྱས་ནས་ཨ་ནི་བའི་སྲིད་ཀྱི་ཐོག་ནས་བེད་ཅིག་བེད་ཨ་ནི་རིས་མེད་འདྲ་པོ་ནང་ནས་བེད་ག་ས་ག་ནས་ཆོས་གསན་ཡ་འདྲ་པོ་བྱས་ཨ་ད་ཁ་ཐུག་དེ་རེད་ཅིག་གི་དགོས་མཁོ་ཆེན་པོ་རེད་ཅིག་ཆགས་གནང་ཡོད་རེད་རེད་བ་ད་ཅིག་ཕན་ཐོགས་ཡོད་པའི་བཟོ་འདྲ་རེད་དེ་ཨ་ནི་གཞུག་གཞུག་སྐུ་ཚེ་སྨད་ལ་དགུང་ལོ་དྲུག་ཅུ་རེ་གྲངས་ཡ་ཕེབས་པའི་སྒང་ལ་ཨ་ནི་གཞི་ནས་བེད་གའི་དངོས་གནས་ཀྱི་བེད་གའི་ཆོས་གཙང་མ་གནང་ཨོ་དེ་ནས་ཨ་ནི་བེད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བེད་གའི་བསྟན་པ་ལ་བེད་ངེས་པ་འདྲ་པོ་རྙེད་ནས།

ཨ་ནི་སྲིད་ཀྱི་ཁ་ཐུག་བེ་རི་ལྕང་པའི་ཁ་ཐུག་ལ་སྡེ་སྲིད་ཤུགས་ཆེ་དྲགས་ནས་ཨ་ནི་པན་ཆེན་རིན་པོ་ཆེ་དང་རྒྱལ་བ་ལྔ་པའི་བར་ཚོ་ལ་དེ་ལ་སྲིད་ཀྱི་ཐོག་ནས་ཕར་ཚུར་ཏོག་ཙི་བེ་གའི་ཁྲ་ཁི་ཁྲུ་གི་འདྲ་བོ་བྱུང། དེ་འདྲ་གི་ཐོག་ནས་འདི་ནི་བཤེས་གཉེན་བསྟེན་ཚུལ་གྱི་ཐོག་ལ་ཞེ་དྲག་ཡག་པོ་འདྲ་བོ་མ་བྱུང་བའི་བཟོ་འདྲ་ཅིག་ད་གདུལ་བྱ་ཐུན་མོང་བའི་སྣང་ངོ་ལ་རེད་བ་ད་གདུལ་བྱ་ཐུན་མོང་བའི་སྣང་ངོ་ལ་ཡག་པོ་མ་བྱུང་དེ་སྐོར་རྣམ་ཐར་ནང་ནི་གསལ་པོ་ཞེ་དྲག་ཡོག་རེད།

ཟླ་བ་དེ་ཚོ་རེད། ཨོ་ཏོག་ཙི་དེའི་རྐྱེན་གྱིས་དེ་ནི། འདི་གི། འོ་ད་དེ་ནི་སྐུ་འཕྲེང་རྗེས་མ། དྲུག་པ་ཚངས་དབྱངས་རྒྱ་མཚོ། ཚངས་དབྱངས་རྒྱ་མཚོ་དེ་དངོས་གནས་བྱས་ན་རྒྱལ་བ་ལྔ་པའི་ཐུགས་ཀྱི་བི་འཆར་གཞི་འདྲ་བོ་བྱས་པ་ཡིན་ན་ད་དངོས་གནས་ཀྱི་བོད་ཀྱི་རྒྱལ་པོ་བི་འཁོར་ལོ་སྒྱུར་བའི་རྒྱལ་པོ་རང་དག་ཡོང་གི་མ་རེད་དེ་གང་ཅི་དེ་དང་འདྲ་བོ་འདྲ་བོ་བྱས་ནས་བི་གི་མཛད་འཕྲིན་ཞེ་དྲག་རྒྱས་ཡག་གི་ཏོག་ཙི་ཅིག་ཐུགས་འདོད་ཅིག་ཡོག་རེད་དེ་དེས་ལམ་དུ་མ་ཕྱིན་པ་བྱས། ད་དེ་རྣམ་ཐར་ལ་ཡོད། དེ་ཚོ་སྒང་ག་རྩ་བ་བཤེས་གཉེན་བསྟེན་ཚུལ་ཐུག་བསྡད་ཀྱི་འདུག་བ། ཨོ་དེ་རེད། ཨོ་དེ་ཡིན་དུས་དེ་ནི་བི་གས། ད་དོན་དག་གིས་དེ་ནི། གང་ཕྱིར་བི་གས། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་བསྟན་པ་བི་གས་བསྲེ་ལྷད་དང་བྲལ་བསྡད་པ་དེ་རེད་པ་ད། ཨོ་ད་དེ་དང་མཇལ་བར་ཤོག་གསུང་ཡས་དེ་ད་ང་ཚོས་ད་རེས་བི་གས་མཇལ་བསྡད་ཡོད་རེད། རྙེད་པར་དཀའ་ཞིང་རྙེད་ནས་དོན་ཆེ་བའི་དལ་བརྒྱད་འབྱོར་བཅུ་ཚང་བའི་མི་ཡི་ལུས་རྟེན་བཟང་པོ་དེ་ཡང་ཐོབ་བསྡད་ཡོད་རེད། མཇལ་བར་དཀའ་བའི་དེ་ནི་ཐེག་པ་ཆེན་པོ་དགེ་བའི་བཤེས་གཉེན་དང་འཕྲད་ཡོད་རེད། ཨོ་ད་སངས་རྒྱས་ཀྱི་བསྟན་པ་དང་མཇལ་ཡོག་རེད་ཨོ་ད་དེ་འདྲ་གི་སྐབས་དེ་ལ་ད་ག་རེ་བྱེད་དགོས་རེད་དལ་བའི་རྟེན་ལ་སྙིང་པོ་ལེན་དགོས་མཁྱེན་སོང་ཨ་དལ་བའི་རྟེན་ལ་སྙིང་པོ་ལེན་ཡག་གི་ཆེད་དུ་ད་ག་རེ་དགོས་ཀྱི་རེད་ཟེར་ན་ཆོས་བྱེད་དགོས་ཀྱི་ཡོག་རེད་མ་གཏོགས་ཆོས་མ་ཡིན་པའི་ཨ་ནི་ད་བའི་ག་འདྲ་ཅིག་བྱེད་ག་ཡིན་ན་རེད་བ་ད་འཇིག་རྟེན་དང་སྲིད་དང་འདྲ་མི་འདྲ་ག་འདྲ་ཅིག་བྱེད་ག་ཡིན་ན་དལ་བའི་རྟེན་ལ་སྙིང་པོ་ལེན་ཡག་མེད་ག་རེད་རེད་བ་ད་ཨོ་དེ་ཡིན་དུས་ག་ལ་དལ་བའི་སྙིང་པོ་ལེན་ཡག་གི་ཆེད་དུ་དེ་ནས་ཆོས་བྱེད་དགོས་རེད་ཆོས་བྱེད་པ་ལ་ཆོས་བྱེད་སྟངས་དེ་ཤེས་དགོས་རེད། ཆོས་བྱེད་ཀྱི་ཡིན་ཟེར་རྒྱུ་ནི་བི་ཀའི། མ་སྦྱངས་པ་བྱེད་བླ་མའི་མདུན་ནས་ཆོས་མ་ཞུས་པ་བྱེད་སོ་སོ་གི་བི་ཀའི་དོ་སྣང་བྱེད་ནས་བི་ཀའི། སློབ་སྦྱོང་ཟེར་གི་རེད་པ་ད་དེང་སང་སྐད་བྱས་ན་སློབ་སྦྱོང་མ་བྱས་པ་བྱེད། ཨ་ནི་ཅིག་བྲག་ཕུག་རེ་ཅིག་ལ་བསྡད་བསྡད་པས། ཆོས་བྱེད་ཆོས་ཡོང་གི་མ་རེད། ཆོས་དང་འཇིག་རྟེན་གྱི་དབྱེ་བ་ཕྱེ་ཐུབ་གི་མ་རེད། ཆོས་ཟེར་ན་ག་རེ་རེད་འཇིག་རྟེན་ཟེར་ན་ག་རེ་རེད་ཧ་གོ་གི་མ་རེད་རེད་པ་དང། ཧ་གོ་གི་མ་རེད་རེད་པ་དང། དེ་ཡིན་དུས་བི་ཀའི། ཆོས་ཡག་པོ་བི་ཀའི་ཐོས། དེ་ནས་བསམ། བསྒོམ། ཐོས་བསམ་སྒོམ་གསུམ་དབྱེར་མེད་དུ་བྱེད་དབྱེར་མེད་པར་བྱེད་རེད་པ་དང། ཕན་ཚུན་པས། གཅིག་ཕན་གཅིག་གྲོགས་ཡོང་ཡ་བྱེད། འོ་དེ་འདྲས་ཀྱི་བྱེད། ཡིན་ཙང་ད་སྐབས་སུ་བབ་པ། འོ་ད་ཆོས། བྱང་ཆུབ་ལམ་གྱི་རིམ་པ། ཐོས། ནས་པས་ཉམས་སུ་བླང་གི་ཡིན་བསམ་པ། བྱས་སོང་བ། ལམ་རིམ་སྲེལ་ཉེན་སུན་སྒྲ་བཅས་ཡིན་ན། བྱང་ཆུབ་ལམ་གྱི་རིམ་པ། ཉན་ནས་ཉམས་སུ་བླང་གི་ཡིན་བསམ་ཡ་གཅིག་དགོས། བྱས་སོང་བ། དེ་ཡང་དེ་ནི་རང་གཅིག་པོ་གི་དོན་དག་མིན་པར་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་དོན་དུ་ཨོ་ད་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་ཀྱི་འདུག་ཨ་ནི་དེའི་ཆེད་དུ་བེ་ཀའི་ལམ་གྱི་རིམ་པ་དེ་ཚོ་བེ་ཀའི་ཆོས་བེ་ཀའི་ཉན་གྱི་ཡིན་བསམ་པ་ཅིག་ཀུན་སློང་བེ་ཀའི་བྱང་ཆུབ་སེམས་བཅོས་མ་ཚུན་ཆད་ཀྱིས་ཟིན་པས་གསན་དར་བར་ཞུ། གང་གསན་པར་བྱ་བའི་དེ་ནི་ཆོས་དེ་ཡང་དེ་ནི་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སུ་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས། ཨོ་ད་ཤིང་རྟའི་སྲོལ་འབྱེད་ཆེན་པོ་དེ་ནི་དཔལ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ།

འོ་ད་དེ་ནི་འཇིག་རྟེན་ཕྱི་མར་ཇི་ལྟར་འགྱུར་འགྲོ་བ་གཉིས་ཀྱི་བདེ་སྡུག་བསམ་པ་ས་བཅད་གཉིས་འདུག་པ་ལྟར་ཚེ་འདིར་རིང་དུ་མི་གནས་པར་འཆི་བ་དྲན་ཡ་དེ་ལ་ཨ་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་བི་ཀའི་མན་ངག་བྱས་ནས་འཆི་བ་དགུ་ཕྲུགས་བྱས་ནས་རྩ་བ་གསུམ། རེད་པ་དང་སྤྱིར་འཆི་བ་ངེས་པ་ནམ་འཆི་ལ་ངེས་པ་མེད་པ་འཆི་བའི་ཚེ་ཆོས་མ་གཏོགས་གང་གིས་ཀྱང་མི་ཕན་པ་གསུམ་བྱས། དེ་ལ་རྒྱུ་མཚན་དགུ་ཡོད་རེད། རུ་བ་དང། རྩ་བ་དང་པོ་ལ་བའི་རྒྱུ་མཚན་གསུམ། འཆི་བདག་ངེས་པར་འོང་ཞིང་འཆི་རྐྱེན་གང་གིས་ཀྱང་བཟློག་ཏུ་མེད་པ། འོ་ད་དེ་ནས་རེད་པ་དང་ཚེ་ལ་སྣོན་པ་མེད་ཅིང་འབྲིད་བྱེད་བར་མ་ཆད་དུ་འཇུག་པ་གསོན་པའི་ཚེ་ན་ཡང་དེ་ནས་ཆོས་བྱ་ལོང་མེད་པར་ངེས་པར་འཆི་བར་བསམ་པ་དེ་བསམ་མནོ་བཏང། ཨ་ནི་ཆོས་བྱེད་དགོས་པར་ཐག་བཅད། ད་རྒྱུ་མཚན་རེད་པ་དང་བཞི་པ་དེ་དེ་ནས་ནམ་འཆི་ངེས་མེད་དེ་རེད་བེ་ཀེ་རྩ་བ་གཉིས་པ་ནམ་འཆི་ངེས་མེད་དེ་རྩ་བ་བྱས་ནས་ད་དེ་ལ་བེ་ཀེ་སྤྱིར་འཛམ་བུ་གླིང་པའི་ཚེ་ལ་ངེས་པ་མེད་པ་སྒོས་སྙིགས་དུས་ཀྱི་ཚེ་ཐུང་འདི་ལ་ངེས་པ་མེད་པ་བྱས། ཨ་ནི་འཆི་རྐྱེན་མང་ཞིང་གསོན་རྐྱེན་ཉུང་བས་འཆི་བའི་ཚེ་ལ་ངེས་པ་མེད་པ། ལུས་ཉམ་ཆུང་བས་འཆི་ཚེ་ལ་ངེས་པ་མེད་པ། ཨོ་དེ་གསུམ་དེ་བསམ་བློ་བཏང་ནས་ཨ་ནི་ཆོས་ད་ལྟ་ཉིད་ནས་སྒྲུབ་དགོས་པར་ཐག་བཅད། འདི་སོང་ང། ད་རྩ་བ་གསུམ་པ་དེ། འཆི་བའི་ཚེ་ཆོས་མ་གཏོགས་གང་གིས་ཀྱང་མི་ཕན་པ། དེ་ཨ་ནི། བི་ཀའི་ནོར་ལོངས་སྤྱོད་ཀྱིས་མི་ཕན། སོ་སོ་ཤི་བའི་སྐབས་ན་ནོར་ལོངས་སྤྱོད་གང་ག་བཞག་རྒྱུ་རེད། ཨོ་ད་དེ་ནི་གཉེན་ཉེ་དུ་ཕ་མ་སྤུན་ཆ་གང་ག་བཞག་རྒྱུ་རེད་དེས་མི་ཕན། ཐ་ན་བད་ཀན་སོ་སོའི་ལུས་འོད་ཟེར་རྩ་ཆེན་པོ་རྩིས་ཡ་དེ་ཡང་བཞག་ནས་འགྲོ་རྒྱུ་ཡིན་པའོ། དེ་ཡིན་དུས་གང་ལ་འདི་ནི་གང་ཡང་མེད་པའི་བད་ཀན་འོ་དེ་བསམ་བློ་བཏང་ནས་ཨ་ནི་འདི་རེད། གར་ཟ་དེ་ནི་ཆོས་ཁོ་ན་སྒྲུབ་པ་ཐག་བཅད་ད་ཆོས་དང་འཇིག་རྟེན་འདྲས་སེ་འདྲེས་སེ་འདྲ་པོ་མ་བྱས་པ་བྱས་རེད་པ་ད་ཆོས་དང་སྲིད་འདྲས་སེ་འདྲེས་སེ་འདྲ་པོ་མིང་སྙན་པོ་ར་ཅིག་བཏགས་ནས་འདྲས་སེ་འདྲེས་སེ་མ་བྱས་པ་བྱས་ཆོས་ཁོ་ན་བྱེད་ཀྱི་ཡིན་བསམ་པ་བྱས་ཆེན་སོང

དངོས་ཡིན་བསམ་པ་བྱས་སོ་སོ་དེ་ནང་ལ་སྐྱེས་ཚར་བའི་ཉམས་འདྲ་པོ་སྟོན། ཨ་ནི་དུས་སུ་སྒོམ་ཡས་རེད་རེད་པོ་ད། ཨོ། དེ་འདྲའི་བི་གས་བྱུང་བ་ན། ཨ་ནི་བི་གས་གལ་ཆེན་པོ་རེད་བི་གས་ངན་སོང་གི་སྡུག་བསྔལ་སྒོམ་ཡས་དེ་ཚོ། སྡུག་བསྔལ་སྒོམ་ཡས་དེ་གལ་ཆེན་པོ་རེད། སྡུག་བསྔལ་མ་སྒོམ་ན་འཁོར་བ་ལ་ཡ་ངེས་འབྱུང་སྐྱེ་གི་མ་རེད། ཨ། ངན་སོང་ལས་བི་གས་ཐར་འདོད་ཀྱི་བློ་ཡོང་གི་མ་རེད། དེ་མ་ཡོང་ན་སྐྱབས་འགྲོ་ཡོང་གི་མ་རེད། རེད་པོ་ད། ངེས་འབྱུང་མ་སྐྱེས་ན་སྙིང་རྗེ་ཡོང་གི་མ་རེད།

ད་ཉི་ཚེ་བའི་དམྱལ་བ་དེ། དེ་གའི་མིའི་ལུང་པ་འཛམ་བུའི་གླིང་ན་ཡང་ཉི་ཚེ་བའི་དམྱལ་བ་ཡོང་གི་ཡོད་རེད། རེད་པ་ད། ཉི་ཚེ་བའི་དམྱལ་བ་དེ་ག་རེད་ཟེར་ན་ཡོད་ཅིང་སྔོན་ཚོང་པ་འགའ་ཞིག་གིས། སྔོན་ཚོང་པ་འགའ་ཞིག་གིས་འཕགས་པ་དགེ་འདུན་འཚོ་རྒྱ་མཚོའི་གླིང་དུ་གདན་དྲངས་ཏེ་བྱོན་པ་ན། སྐབས་ཤིག་ན་ཚོང་པ་གཞན་རྣམས་སྔོན་ལ་ཐལ་ཏེ།

དགེ་འདུན་ཡིན་པའི་བཟོ་འདྲ་བོ་བྱས་ཡག་ཚོགས་ཡག་འོ་དེ་འདྲ་རེད་ཡིན་ཟེར་བ་དང། གཞན་ཡང་དེ་ནས་རྩིག་པ་དང། ཀ་བ་དང། ཨ་ནི་གཏུན་དང་ཟེར་ཏེ་འབྲས་དང་ཏིལ་སོགས་བརྡུང་སྣོད་གཏུན་ཟེར་དོག་ཡ་སྦྱོར་བ་འོ་དེ་རེད། དེ་ནས་ཐག་པ་དང། ཕྱགས་མ་དང། ཆུ་རྒྱུས་འབྲེལ་བ་སོགས་རྐེད་པ་ཤིན་ཏུ་ཕྲ་བ་ཆུ་རྒྱུས་འབྲེལ་བ། རྫ་སྣོད། ཕྲུ་བ་ལྟ་བུའི་དམྱལ་བ་ཡང་གཟིགས།

སྐྱབས་འགྲོའི་ཁ་ཐུག་དེ་རེད། དེ་ནས་དགེ་འདུན་ལ་བརྟེན་པའི་སྡིག་སྒྲིབ་ཀྱི་ཁ་ཐུག་ལ་འོ་དེ་རེད། གསུམ་པའི་ནང་དགེ་འདུན་ལ་བརྟེན་པའི་སྡིག་སྒྲིབ་ཀྱི་སྐབས་སུ་ཞུས་པ་བཞིན་དང། གཏུན་ལྟ་བུའི་ཡང་ས་འོད་སྲུང་གི་བསྟན་པའི་དུས་དགེ་སློང་གིས་དགེ་ཚུལ་ལ་ཁྲོས་ནས་གཏུན་དུ་འཇུག་རྒྱུ་ཞེས་ཚིག་རྩུབ་སྨྲས་པའི་འབྲས་བུ་དང། ད་འོད་སྲུང་གི་དེ་ནས་བསྟན་པ། རེད་པ་ད། བསྟན་པ་འདི་བའི་གོང་ལ་རེད་པ་ད་སངས་རྒྱས་འོད་སྲུང་གི་བསྟན་པའི་ཁ་ཐུག་ལ་ཨ་ནི་དགེ་སློང་གཅིག་གིས་དགེ་ཚུལ་གཅིག་ལ། ཨ་ནི་ཁོང་ཁྲོ་ཟ་ནས་ཁྲོས་ནས་རེད་པ་ད་གཏུན་དུ་འཇུག་རྒྱུ་འོ་དེ་རེད་དེ་ག་རེད་ཟེར་ན། དེ་གས་ག་རེ་ཡིན་ན་ད་ཏིལ་འདྲ་པོ་ག་རེ་ཡིན་ན་ད་དེ་གས་བརྡུང་ཡ་གཅིག་ཡིན་པ་འདྲ། ཏིལ་བརྡུང་ཡ་ཡིན་འདུག་ག་ལ་ཏིལ་དེ་བརྡུང་ཡ་དེ་དགེ་སློང་གིས་བརྡུང་ཆོག་གི་མ་རེད་པ་ད་དགེ་སློང་གིས་ས་བོན་བཅོམ་ཆོག་གི་མ་རེད་པ་ད་ས་བོན་བཅོམ་པ་ད་སྐྱེ་བ་གཅོད་པ་ད་ལག་ཉ་ད་མཚམས་བཙོས་ད་ཞག་ལོན་ད་གསོག་འཇོག་སེ་མང་པོ་ཡོག་རེད་པ་དགེ་སློང་གི་དེ།

ངེད་ཀྱི་ཏིལ་དེ་བརྡུང་ཆོག་གི་ཡོད་ན་ད་ངས་ཁྱེད་རང་དེ་ནང་ལ་བཅུག་ནས་བརྡུང་ཐུབ་ས་རེད་བྱས་པས། ཨོ། ཏིལ་མི་དགོས་ད་ངས་ཁྱེད་རང་བརྡུང་བྱས་ན་བརྡུང་ཐུབ་ས་རེད་ཁོང་ཁྲོ་ཟ་ནས་ལབ་པ་ད། ཨོ་དེ་ད་དགེ་ཚུལ་ལ་ཁྲོས་ནས་གཏུན་དུ་འཇུག་རྒྱུ་ཞེས་ཁྱེད་རང་གཏུན་ནང་ལ་འཇུག་རྒྱུ་བྱས་པས་ཚིག་རྩུབ་སྨྲས་པའི་འབྲས་བུ་ལ་ཨ་ནི་བཟོ་ལྟ་དེ་གཏུན་འདྲ་ཆགས་ནས་ཉི་ཚེ་བའི་དམྱལ་བ་ལ་ཨོ་དེ་འདྲས་རེད་དེ་ང་ཚོ་རྒྱ་མཚོའི་ནང་ལ་མེ་ཏོག་གི་ཚོ་ར་འདྲ་བ་འདྲ་མི་འདྲ་ལྟད་མོ་རྣམས་མཐོང་གི་འདུག་བ།

འདི་ནི། གཏུན་དུ་འཇུག་རྒྱུ་ཞེས་ཚིག་རྩུབ་སྨྲས་པའི་འབྲས་བུ་དང། འདི་དག་སངས་རྒྱས། འདི་དག་སངས་རྒྱས། འོད་སྲུང་གི་བསྟན་པ་ནས་ད་ལྟའི་བར་མྱོང་བར་གསུངས་སོ། གཞན་ཡང་འདི་ནི་སྐྱེས་ཙམ་ནས་རྣ་བ་ལ་རིན་པོ་ཆེའི་རྒྱན་གསེར་གྱི་དོང་ཙེ། བྱེ་བ་རི་བའི་རྣ་ཆ་བཏགས་པའི་དེད་དཔོན་རྣ་བ་བྱེ་བ་རི་ནོར་བུ་ལེན་དུ་ཆས་ཏེ། ད་དེད་དཔོན། དེ་ག་དེའི་མིང་དེ་ལ་རྣ་བ་བྱེ་བ་རི་ཟེར་གྱི་རེད་ཁོ་རང་གི་མིང་ལ་རྣ་བ་བྱེ་བ་རི། རྣ་བ་བྱེ་བ་རི་ལབ་དགོས་ཡ་ག་རེ་ཟེར་ན་ཁོ་རང་མར་དང་པོ་སྐྱེས་དུས་ནས། མ་ཡི་མངལ་ནས་མར་སྐྱེས་དུས་ནས། དེ་ནས་ཁོ་རང་གི་ཨམ་ཅོག་ལ། ཨ་ནི། དེ་ག་རྒྱན་ཆ། དེ་ག། གསེར་དེ་ག་རེད་པ་ད། རིན་པོ་ཆེ་རྒྱན་གསེར་གྱི་དོང་ཙེ་བྱེ་བ་རི་བ་བྱེ་བ་ཟེར་ན་གྲངས་ཀ། རོ་བ་དང། ས་ཡ་བྱེ་བ་ས་ཡ་གི་བྱེ་བ་དེ་རེད་པ་ད་བྱེ་བ་ས་ཡ་ས་ཡ་གི་འོ་ད་དེ་འདྲས་ཀྱི་རིན་ཐང་ཅན་གྱི། གསེར་གྱི་དོང་ཙེ་བྱེ་བ་གི་རིན་ཐང་ཅན་གྱི་དེ་ནི་རྣ་བའི་རྣ་རྒྱན་གཅིག་དང་པོ་མ་ཡི་མངལ་ནས་སྐྱེས་དུས་ནས་ཁོའི་ཨམ་ཅོག་ལ་ཡོད་རེད་དེ་ཡིན་ན་ཁོའི་མིང་ལ་རྣ་བ་བྱེ་བ་རི་བཏགས་རེད། ཨམ་ཅོག་དེ་བི་ཀ་གོང་ཆེན་པོ་ཆགས་རེད་བ་དེ་རྣ་བ་བྱེ་བ་རི་འོ་དེས་ཉི་མ་གཅིག་རྒྱ་མཚོའི་འགྲམ་དུ་བི་ཀ་ད་རྒྱ་མཚོའི་ནང་ལ་ནོར་བུ་ལེན་གར་ཕྱིན་རེད་པ་ད་ནོར་བུ་ལེན་གར་ཕྱིན་པའི་སྒང་ལ། ནོར་བུ་ཡག་པོ་ལོན་ནས་རྒྱ་མཚོ་ཕ་རོལ་ད་ག་པར་ཡིན་ནའི་དེ་ནས་ནོར་བུ་ཡག་པོ་ལོན་ནས་ཕྱིར་འཁོར་བ་ན་རྒྱ་མཚོའི་འགྲམ་ལ་ད་འཛམ་བུའི་གླིང་གི་རྒྱ་མཚོའི་འགྲམ་དེ་རེད་བ་ད་ཆུ་འཁྱོག་དེར་རྒྱ་མཚོའི་འགྲམ་དུ་ངལ་ནས་ད་ཆུ་ནང་ལ་བི་ག་བི་ག་གཅིག་རིན་པོ་ཆེའི་ནོར་བུ་དེ་ཚོ་ལེན་ནས་དཀའ་ལས་ཞེ་དྲག་ཁག་ཡོད་ཀྱི་རེད་བ་ད། དེ་ཡིན་དུས་གང་ལ་ད་རྒྱ་མཚོའི་འགྲམ་ལ་བི་གས་ངལ་གསོ་རྒྱག་ནས་བས་གཉིད་ཁུག་པ་རེད། བྱེ་མ་ཡོད་ས་དེར་གཉིད་ཁུག་གཉིད་དུ་སོང་བས་ཚོང་པ་གཞན་གྱི་རྗེས་སུ་ལུས་ནས། ཁོ་རང་གི་ཚོང་པ་རོགས་པ་དེ་ཚོ་ངལ་གསོ་མ་བྱས་པ་ཞིག་ཕྱིན་པ་ཡིན་རྒྱུ་རེད་བ། དེ་ཡིན་དུས་གང་ལ་ཁོ་རང་གཉིད་སད་དུས་གང་ལ་ཚོང་པ་གང་ག་འགྲོ་ཚར་རེད། རོགས་པ་གང་ག་མེད་པ་བྱས། ད་རྣ་བ་བྱེ་བ་ཁོ་རང་མ་གཏོགས་ཡོད་མ་རེད། ཨོ་བྱས་ཙང། ཨ་ནི་གཉིད་སད་པ་ན་རླུང་འཚུབ་ཀྱིས་ལམ་བསུབ་སྟེ་མི་སྣང་ཞིང། ཨ་གཉིད་སད་ཡོང་གང་ལ་དེ་ལྷགས་པ་བརྒྱབ་ནས་རླུང་འཚུབ་བྱས་ནས་ཚོང་པ་གཞན་དག་ཕར་འགྲོ་ས་དེ་དངོས་གནས་བྱས་ན།

བོང་བུ་དེས་ནི་ལམ་ཀ་དེ་བོད་སྐད་མ་ལམ་ཀ་དེ་བརླག་ཚར་ཡིན་འདུག་གམ་ད་བེད་ཚ་གི་ཚིག་གིས་བྱས་ནས་བེད་བོང་བུ་བེད་དེས་ནི་བེད་མགྱོགས་པོ་མགྱོགས་པོ་དེ་མགྱོགས་པོ་མགྱོགས་པོ་ཨ་ནི་ངོ་ནས་བྱས་ནས་བོང་བུ་ལ་རྗེས་ཡོད་ཙང་ཡོད་པ་དང་ལམ་ཀ་ཤེས་ཀྱི་རེད་བ་དང་སྔོན་མ་ཚོ་ག་པར་ཕྱིན་ཡོད་མེད་དེ་ཤེས་ཀྱི་ཡོད་ས་རེད་དེ་ཞེ་དྲག་དེ་བྱས་ནས་གང་ཙམ་གྱིས་བོང་བུ་དེ་རྗེས་དེ་འཁྲུག་འོ་དེ་རྗེས་དེ་བརླག་ཁོ་རང་གིས་ལམ་ཀ་མ་ཤེས་རྗེས་འཕྲོད་དེ་ལམ་མ་རྙེད་པ་ན། འཁྱམས་ཏེ་ཕྱིན་པས་ཟེར་ཨ་བའི་འཁྱམས་ནས། ཞེ་མེད་པའི་ཐང་ལ་ཕར་རྒྱ་མཚོའི་འགྲམ་ལ་ཕར་འཁྱམས་ནས། འཁྱམས་ཏེ་ཕྱིན་པས་ཟེར་གང་མཚམས་གང་མཚམས་གཅིག་ལ་བེ་ཨ་ནི་ཁང་པ་གཞལ་མེད་ཁང་ལྟ་བུ་གཅིག་ན་ས་བའི་ལྷ་ཡི་ཕོ་བྲང་འདྲ་པོ་གཅིག་ཐུག། ལྷ་ཡི་ཕོ་བྲང་འདི་ནི།

ཨ་ནི་ལྷ་ཡི་བདེ་སྐྱིད་འདྲ་བ་མྱོང། ཉིན་མོ་སླེབས་སོང་ན་ཉི་མ་ཤར་ནས་སླེབས་ཡོང་དུས་གང་ལ་ཉིན་མོར་ལྕགས་བསྲེགས་མེ་འབར་བའི་ཁང་པར་གྱུར་ཟེར་ཕོ་བྲང་འདྲ་པོ་ཅིག་ཡོད་རེད་བ་དེ་ཉི་མའི་གུང་ལ་ལྕགས་བསྲེགས་མེ་འབར་བའི་ཁང་པ་ཕྱིན། ཨ་ནི་བུད་མེད་བཞི་དེ་ཡང་ཁྱི་སེར་བོ་བཞིར་གྱུར་ཁྱི་དཔེ་འཇིགས་སུ་རུང་བ་བཞི་ཁྱི། འོ་ད་དེ་བཞིར་གྱུར་གྱུར་པས་སྐྱེས་པ་དེ་ཁ་སྦུབ་ཏུ་བསྒྱེལ་ནས། ཨ་ནི་ཤ་ལ་ཁམ་ཁམ་བཅད་ནས་ཟ། ཉི་མའི་གུང་ལ་ཁྱི་བཞི་གིས་དེ་ནས་སྐྱེས་པ་དེ་བེ་བའི་དུ་ཟ་ནས་བསྡད། ཡང་ས་མར་རུབ་ཡོང་དུས་གང་ལ་ཡང་ཁང་པ་དེ་གཞལ་ཡས་ཁང་འདྲ་པོ་ཆགས་ཐ་ལ་བེ་བུ་མོ་བཞི་བྱས་ཨ་ནི་མཚན་གི་རིང་ག་དེ་ལ་བེ་ག་བདེ་སྐྱིད་འདྲ་པོ་མྱང་འོ་དེ་འདྲ་ཅིག། སྐྱེས་པ་དེ་ཁ་བུབ་ཏུ་བསྒྱེལ་ཏེ་ཤ་ལ་ཁམ་ཁམ་བཅད་དེ་ཟ་བ་གཟིགས་སོ། ཡང་ཉི་མ་ནུབ་པ་དང་སྔར་བཞིན་མཐོང་ནས་མི་དེ་ལ་རྒྱུ་དྲིས་པས། ཨ་ཉི་མ་ནུབ་དུས་གང་ལ་མི་དེ་ལྷོད་ལྷོད་རེད་པ་དང་དེ་ཡིན་དུས་དེ་ལ་སྐད་དྲིས་རེད་ཟེར་ཁྱེད་རང། མཚན་ནམ་གུང་ལ་ནི་བི་ཀའི་ལྷ་ཡི་བདེ་སྐྱིད་འདྲ་པོ་མྱང་གི་འདུག་ཉི་མའི་གུང་ལ་ནི་བི་ཀའི་ཁྱི་བཞི་གིས་ཟ་ནས་བི་ཀའི་རེད་པ་དང་དམྱལ་བའི་བི་ཀའི་སྡུག་བསྔལ་འདྲ་པོ་མྱང་བསྡད་ཀྱི་འདུག་དེ་ག་རེ་བྱུང་བ་རེད་ཟེར་ལབ་པའི་སྒང་ལ་ཨ་ནི། སྔོན་གནས་པའི་གྲོང་ཁྱེར་དུ་ཤན་པར་གྱུར་སྐབས། ད་ཁོ་རང་སྐྱེ་བ་སྔ་མ་དེ་ཤན་པ་གི་རིགས་ལ་རེད་པ་དང་ཤན་པར་གྱུར་སྐབས་དེ་ནི་འཕགས་པ་ཀཱ་ཏྱཱ་ཡ་ནའི་བཀའ་ལྟར་མཚན་མོར་སྲོག་གཅོད་མི་བྱེད་པའི་སྡོམ་པ་བླངས་ཟེར་ཨ་ནི། འཛམ་བུའི་གླིང་ལ་ཁོ་རང་ཡོད་པའི་སྒང་ལ་ཤན་པ་ཡིན་པ་འདྲ། སེམས་ཅན་གསོད་མཁན་གྱི། ཡིན་ན་ཡང་དེ་ནི་འཕགས་པ། ཀཱ་ཏྱཱ་ཡ་ན་ཡོད་རེད་བ་དགྲ་བཅོམ་པ་ཀཱ་ཏྱཱ་ཡ་ན། ཀཱ་ཏྱཱ་ཡ་ན་དེ་ཕེབས། ཨ་ནི་ཁོ་རང་ལ་ཆོས་གསུངས་ནས། འདི་ནི། ད། དེ་གའི་སྲོག་གཅོད་སྤང་དགོས་རེད། དེ་ཡིན་དུས་ད་ཉིན་མོ་སྲོག་གཅོད་སྤང་མ་ཐུབ་མཚན་ནམ་གུང་ལ་སྲོག་གཅོད་སྤང། མཚན་ལ་སྲོག་བཅད་ཀྱི་མིང་ཟེར། ས་རུབ་པ་ནས་སང་ཉིན། ནམ་མ་གསལ་གྱི་བར་དུ་རེད་པ་དང་ནམ་མ་ལངས་བར་ལ་ངས་སྲོག་བཅད་ཀྱི་མིན་ཟེར་ནས་ཁྱེད་རང་སྡོམ་པ་བླངས། ཕན་ཡོན་ཡོང་གི་རེད་གསུངས་ཡོད་རེད་བ། དེ་ཡིན་དུས་ཁོས་དེ་ག་རང་བྱས་ནས།

ཁྱི་བཞི་གིས་ཁོ་རང་ཟ་ནས། ཉི་མའི་ཉིན་གང་ཁོ་རང་ཟ་བ་དེ་རེད། མཚན་ཡན་ལ་འདི་ནི་སྲོག་བཅད་ཀྱི་མིན་ཟེར་ནས་འདི་ནི་སྡོམ་པ་བླངས་པ་ཡིན་ཙང་དེ་གིས་འདི་ནི་ལྷ་ཡི་བདེ་སྐྱིད་འདྲ་པོ་མྱོང་ཡ་དེ་རེད། སྨྲས་ཤིང། དེ་རེད་གནས་པའི་གྲོང་ཁྱེར་དུ་ངའི་བུ་ཤན་པ་ཞིག་ཡོད་པ་ལ་སྲོག་གཅོད་མི་བྱེད་པ་དང། འཕགས་པར་བསོད་སྙོམས་ཕུལ་ནས་ང་ལ་དགེ་རྩ་བསྔོ་དགོས་ཞེས་པའི་གཏམ་བསྐུར་ས་ད་ཡར་ལན་བསྐུར་རེད་ཁོ་རང་གིས་འཕགས་པ་ད་ལྟ་དེ་ལ་རྣ་བ་བྱེ་བ་རི་ལ་ལན་བསྐུར་ནས་ད་ནི་ངའི་ཁང་པ་ནང་ལ་རོ་ད་འཛམ་བུ་གླིང་ལ་ཤན་པའི་ཁོ་རང་གི་བུ་གཅིག་ཡོད་ཟེར་ཤན་པ་གཅིག་དེ་ཡིན་དུས་ད་སྲོག་གཅོད་མ་བྱེད་སྲོག་གཅོད་བྱས་ན་འདི་འདྲའི་རེད་པ་ཕ་བི་གའི་དམྱལ་བ་ཉི་ཚེའི་དམྱལ་བ་ནང་ལ་སྐྱེས་བཞག་འདི་འདྲའི་སྡུག་བསྔལ་མྱོང་གི་འདུག་དེ་ཡིན་དུས་ཨ་ནི། འཕགས་པ་ལ་ཡང་དེ་ནི་རེ་བ་དང་དགྲ་བཅོམ་པ་ཀ་ཏྱ་ཡ་ན་འཕགས་པ་ལ་ཡང་དེ་བསོད་སྙོམས་ཕུལ། ཨ་ནི་ང་ལ་དེ་དགེ་རྩ་བསྔོ་རོགས་གྱིས་ཟེར་ནས་དེ་སྐྱབས་འཇུག་ཞུས་ཤོག་ཟེར་ད་ལན་བསྐུར་གཏམ་བསྐུར། ད་དེ་ཡིད་ཆེས་པའི་ཆེད་དུ་རེ་བ་དང་ཡིད་ཆེས་ཡག་གི་ཆེད་དུ་ཡིད་ཆེས་པའི་ཕྱིར་རལ་གྲིའི་འཇོག་གནས་སུ་གསེར་བུམ་པ་གང་སྦས་ཏེ་ཡོད་པར་སྨྲས་པ་དང། ད་ཁོ་རང་གི་རལ་གྲི་དེ་བཞག་ས་གའི་འོག་ཅིག་ལ་ས་གའི་འོག་ཅིག་ལ་གསེར་བུམ་པ་གང་སྦས་བཞག་ཡོད། ཨོ་དེ་ཡག་བཏོན་ནས་རེད་པ་དང་ཨ་ནི་དེ་ཡག་བཏོན་གང་ཏག་ཏག་བྱེད་ཀྱི་རེད་པ་དང་གསེར་བུམ་པ་གང་ཨ་ནི་ཡིད་ཆེས་ཀྱི་རེད་ཟེར་ཁོས་ལན་བསྐུར་བ་དེ་ཡོད་པར་སྨྲས་པ་དང་ས་ད་དེ་ནས་ཡང་བྱོན་ནས་རེད་པ་དང་རྣ་བ་བྱེ་བ་རི་བྱོན་པ་ན་ཁང་བཟང་ཞིག་ཏུ་སྐྱེས་པ་བུད་མེད་གཟུགས་བཟང་བ་གཉིས་དགའ་མགུར་རྩེ་བཞིན་བདེ་སྐྱིད་ལ་སྤྱོད་བཞིན་ཡོད་པ་ལ་ས་ད་ཁང་པ་དཔེ་ཡག་པོ་ཞེ་པོ་གཅིག་གི་ནང་ལ་སྐྱེས་པ་གཅིག་དང་རེད་པ་དང་བུད་མེད་གཅིག་དེ་གས་དགའ་མགུར་སྤྱོད་ནས་དེ་གས་ཨོ་ད་ཡོད་པ་ལ། ད་ཉིན་མཚན་སྔ་མ་ལས་གོ་ལྡོག་ནས། ད་ཉི་མའི་གུང་ལ་དགའ་མགུར་སྤྱོད། བོད་རྒྱལ་ལྷ་ཡི་བདེ་སྐྱིད་འདྲ་པོ་མྱང། ད་ཚར་རུབ་ཡོང་དུས། ཨ་ནེ། ག་རེ་ཆགས་ཡོང་བ་རེད་ཟེར་ན། བུད་མེད་དེ་སྦྲུལ་དུ་གྱུར་ནས། བུད་མེད་དེ་སྦྲུལ་ལ་ཆགས། སྐྱེས་པ་དེའི་སྤྱི་བོ་ནས་མར་ཟ་ནི། ས་རུབ་ཡོང་དུས་བུད་མེད་དེ་སྦྲུལ་ཆེན་པོ་ཅིག་ཆགས། ཨ་ནེ་ཁོ་རང་གི་སྐྱེས་པ་སྤྱི་བོ་རུ། ཨོ་དེའི་མགོ་ནས་མར་ཟ་ནི། ཞིག་གཟིགས། ད་སྐྱེས་པ་དེ་ལ་རྒྱུ་དྲིས་པས། ག་རེ་རེད་ཟེར་རྒྱུ་དྲིས་པའི་སྐབས་ན། ཁོ་རང་གནས་ས་ཀེ་བི་ཀེ་སྔ་མ་བི་ཀེ་འཛམ་བུའི་གླིང་ལ་གནས་པའི་གྲོང་གི་བྲམ་ཟེར་གྱུར་སྐབས་བདག་གིས་བྱི་བོ་བྱས་པ་ལ། རེ་བ་དང་འོ་དང་བཅས་པ་དེ་གེ་བི་ཀེ་བྲམ་ཟེར་གྱུར་པའི་སྒང་ལ་བི་ཀེ་བྱི་བོ་བྱས་ནས་དེ་ནས་བྱས་པ་ལ། ད་མི་ཚངས་པ་སྤྱོད་ནས་རེ་བ་དང་སྤྱོད་པ་ལ་དེ་ནས་ཀ་ཏྱ་ཡ་ན་ལས་ཉིན་མོ་བྱི་བོ་མི་བྱེད་པར་དེ་ནས་སྡོམ་པ་བླངས། ཨ། ཉི་མའི་གུང་ལ་བི་ཀེ་བྱི་བོ་མི་བྱེད་པ། མི་ཚངས་པ་མི་སྤྱོད་པ། དེ་ནི། སྡོམ་པ་བླངས། བླངས་ཙམ་གྱི། འབྲས་བུ་ཡིན་པར་སྨྲས་ཤིང། ཨ། ཉི་མའི་གོང་དེར། གནས་པའི་གྲོང་ན་བདག་གི་བུ་ཞིག་ཡོད་པ་ལ་གསུང་བར་མཛོད་ཅེས། ཨ་ནི་གཏམ་སྔ་མ་བཞིན་ཡང་བསྐུར། དེ་ཡིད་ཆེས་པའི་ཆེད་དུ་ཐབ་ཀྱི་འོག་ཏུ་གསེར་བུམ་པ་གང་སྦས་ནས་ཡོད་པར་སྨྲས། དེ་བྱས། ད་དུང་དུ་དེ་ནས་ཕར་ཕྱིན་པའི་སྒང་ལ། རྣ་བ་བྱེ་བ་རི་རེ་བ།

ད་དེ་འདྲའི་གི་དེ་ནི་དམྱལ་བ་ཉི་ཚེ་བ་ཟེར་ཡ་དེ་བད་ཀ་འདྲ་མི་འདྲ་འཛམ་བུའི་གླིང་ན་ན་ཡོད་རེད། འདི་ནི། དེ་འདྲ་བའི་དམྱལ་བ་ཉི་ཚེ་བ་ཡོད་པ་ནི། མི་ཡུལ་ན་ཡང་ཡོད་དེ། སྔར་རྒྱ་གར་དུ་ཚེ་དང་ལྡན་པ་དཔལ་ལྡན་ཉིན་མོར་སྤྱོད་དུ་འགྲོ་བའི་སྐབས་འོ་ད་ཚེ་དང་ལྡན་པ་དགེ་ཚུལ་རེད་པ་ད་དགེ་ཚུལ་དཔལ་ལྡན། འདི་ནི་བི་གའི་ཉི་མའི་གུང་ལ་བ་འཆམ་འཆམ་འགྲོ་བའི་སྒང་ལ། ཨ་ནི་རྒྱ་གར་ལ་བ་ད་འཆམ་འཆམ་འགྲོ་བའི་སྐབས་ལ། ཤན་པ་ཞིག་བར་སྣང་དུ་གཟུགས་ཁང་བཟང་ཙམ་པ་ལ་མེ་མེ་དམར་འུར་མེ་དམར་འུར་འུར་འབར་བ་ཞིག་ཏུ་སྐྱེས་པ་གཟིགས། འོ་ད་ཤན་པ་ཅིག་བི་གའི་ཉི་ཚེ་བའི་དམྱལ་བ་ལ་སྐྱེས་ནས། སེམས་ཅན་མང་པོ་བསད་སྡོད་མཁན་གིན། འོ་ད་ཤན་པ་ཅིག་ཉི་ཚེ་བའི་དམྱལ་བ་ལ་སྐྱེས་ནས་བི་གའི། ཆེ་ཆུང་བི་གའི་ཁང་པ་ཙམ་ཅིག་བི་གའི་མེ་འབར་བསྡད་པ་ཅིག་བི་གའི། དེ་ནས་བར་སྣང་ལ་དེ་འདྲའི་འགྲོ་བ་དེ་ནི་མཐོང་བ་རེད་ཞིག་སྐྱེས་པར་གཟིགས་པ་དང། དེའི་གཡོག་དེ་དེ་ནི་རུས་པའི་རི་ལྟ་བུར་སྐྱེས་ཏེ་སྡུག་བསྔལ་མྱོང་བ་དང་ཤན་པའི་གཡོག་དེ། ཡང་སེམས་ཅན་བྱ་གཅོད་མཁན་ཞིག་འབྲས་བུ་ཤིན་ཏུ་ཆེ་བ། དེ་ནི་རི་བོ་ཙམ་ཡོད་པ་ཞིག་ཏུ་སྐྱེས་ཚུལ་ཟེར་འོ་དང་སེམས་ཅན་གྱི་བི་གའི་རུས་པ་དང་རྟ་དང།